ཕུན་སུམ་ཚོགས་པ་གསུམ་ཁྱོད་རང་ལ་མངའ་ཞེས་ཟེར། སངས་རྒྱས་བཅོམ་ལྡན་འདས་ལའོ། རང་དོན་ཕུན་ཚོགས་གཞན་དོན་ཕུན་ཚོགས། དེ་སྒྲུབ་པའི་ཐབས་ཕྲིན་ལས་ཕུན་སུམ་ཚོགས་པ་དེ་ཁྱོད་རང་ལ་ཕུན་སུམ་ཚོགས་པ་ཡོན་ཏན་གསུམ་འདུག། ཡིན་ཙང་ཁྱེད་རང་ཡི་རྩེ་གྲ་རེད་ཤག་ཡར་བསྟོད་པ་རེད། ཡིན་ཙང་རྐང་པ་ཕྱེད་དང་བཞིས་བསྟོད། བསྟོད་པ་ཟེར་དུས་ངག་གི་སྒོ་ནས་བསྟོད་པ་ཡིན་ཙང་ངག་ནས་མར་ཁ་ནས་མར་བསྟོད་ར་བཏང་ང་ཡིན་ཙང་ཨ་ནི་བསྟོད་པ་ཟེར་ལབ་པ་རེད། གཤམ་དེའི་ཡིད་ཀྱི་ཕྱག་འཚལ་ཟེར་དུས་ས། ལུས་ངག་ཡིད་གསུམ་ག་ལ་སྦྱར་ན་འགྲིག་ཡོད་རེད། བསྟོད་ནས་ཟེར་ཕྱི་མ་ཕྱེད་ཀྱིས་ཟེར་ཡིད་ཀྱིས་སྐྱབས་སུ་སོང་ནས་ཟེར་ལ་ཕྱག་འཚལ་ཞེས་པ་དེ་སེམས་ཀྱི་སྒོ་ནས་དད་པ་སྐྱེས་པའི་སྒོ་ནས་ནི་ལུས་ངག་གི་འདུད་ཚུལ་གོ་བར་བྱེད་པའམ། སྒོ་གསུམ་ཆར་གྱི་འདུད་ཀྱིས་རྒྱབ་བཟུང་བ་རེད་དེ་ཕྱག་འཚལ་ལོ་ཟེར་དུས་སྒོ་གསུམ་ཀར་ལུས་ངག་ཡིད་གསུམ་གྱི་སྒོ་ནས་ཕྱག་འཚལ་བ་འོ་འདུག་སེ་ནས་བསྟན་པ་རེད་ཅེས་ད་དེ་ག་རེ་བྱས་ཏེ་རྐང་པ་རུག་རུག་བྱས་ཏེ་ཚིག་ལ་ཚིག་འགྲེལ་བརྒྱབ་མ་སོང་ང་རྟོག་པའི་དྲ་བ་རྣམ་བསལ་ཅིང་ཟེར་བཞིན་དུ་སྐད་ཚིག་འགྲེལ་བརྒྱབ་ཡོད་མ་རེད་འདུག་སེ་བྱས་པ་རེད་བསྟན་ཏོ། བསྟོད་པ་ལ་བསྟོད་པ་དེ་ལ་ག་རེ་རེད་ཟེར་ན་ག་རེའི་སྒོ་ནས་བསྟོད་པ་རེད་ཟེར་ན་ཡོན་ཏན་འདུག་ཟེར་བསྟོད་པ་རེད་བ་ཡོན་ཏན་ཁོ་ལ་ག་འདྲ་ཞིག་འདུག་ཟེར་ན་རང་དོན་སྤངས་པ་ཕུན་ཚོགས་དང་རྟོགས་པ་ཕུན་ཚོགས་གཉིས་བྱས་འོ་འདུག་བྱས་ནས་རང་དོན་ཕུན་ཚོགས་དེ་ཨ་ལེ་རང་དོན་ཕུན་ཚོགས་གཞན་དོན་ཕུན་ཚོགས་དེ་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་གསུམ་རེད་ད་རང་དོན་ཕུན་ཚོགས་ཁོ་ལ་ག་ཚོད་འདུག་ཟེར་ན་རང་དོན་སྤངས་པ་ཕུན་ཚོགས་གཅིག་དང་རྟོགས་པ་ཕུན་ཚོགས་གཅིག་འདུག་དེ་ག་རེ་བསྟན་འདུག་ཟེར་ན་རྐང་པ་དང་པོ་གཉིས་ཀྱིས་ཏེ་རྟོག་པའི་དྲ་བ་རྣམ་བསལ་ཅིང་ཞེས་པའི་སྐབས་སུ་རྟོག་པའི་དྲ་བ་རྣམ་བསལ་ཟེར་དུས་སུ་སྤངས་པ་རེད་ཅེས་སྤངས་པ་རེད་ཟེར་སྤངས་པ་ཕུན་ཚོགས་བསྟན་པར་འགོག་བདེན་དེ་གླེང་བའི་གོ་བ་རེད།

དེ་རེད་བ། ཟབ་ཅིང་རྒྱ་ཆེའི་སྐུ་མངའ་བ་ཟེར་དུས། ཟབ་པ་དང་རྒྱ་ཆེ་བའི་སྐུ་དེ་སྒང་ག་ལ་གོ། ཟབ་པ་དང་རྒྱ་ཆེ་བའི་ཆོས་སྒང་ག་རྟོགས་མཁན་གྱི་སྐུ་དེ་ཁྱོད་རང་ལ་འདུག་ཟེར་དུས། མཁྱེན་པའི་བློ་དེ་འདུག་ཟེར་མཁྱེན་པའི་བློ་དེ་ཟེར་དུས་རྣམ་མཁྱེན་དུ་དེ་རྟོགས་པ་ཆགས་འགྲོ་བ། ཟབ་ཅིང་རྒྱ་ཆེའི་སྐུ་མངའ་བ་ཞེས་རྐང་པ་དང་པོ་གཉིས་དེ་དང་བྱས། འོ་འདུག་སེ་ད་གཞན་དོན་ལ་བྱེད་པ་དང་གཞན་དོན་ལ། གཞན་དོན་ལ་ངོ་བོ་དང་དེ་སྒྲུབ་པའི་ཐབས་གཉིས་ལས་གཞན་དོན་དེ་ལ་གཞན་དོན་ཕུན་སུམ་ཚོགས་པ་ཁོ་དང།

དར་ཞིང། སྒྲུབ་སྔགས་དང་ནི་སུན་འབྱིན་དག་བྱེད་པ། སྒྲུབ་སྔགས་དང་སུན་འབྱིན་སྒྲུབ་སྔགས་ཟེར་ན། དུ་བ་ཆོས་མཐུན་ཆོས་ཀྱི་སྒྲུབ་སྔགས་ཆོས་མི་མཐུན་ཆོས་ཀྱི་སྒྲུབ་སྔགས་ཟེར་བཀོད་ཡག་ཞུ་བ་གང་བྱས་ན་ཅི་བྱས་ན་ཅི་བྱིན་པས་ཁྱབ་བས་ན་ཅི་བྱེད་ཅི་ཡིན་ཞེས་ཟེར་འོག་ཏུ་སྒྲ་ཡང་ཅི་བྱེད་ཅི་ཟེར་གྱིས་དུ་བ་དང་སྒྲུབ་སྔགས་དེ་ལ་སྒྲ་མི་འདྲ་དགུ་རྒྱུ་བར་འོག་ཏིག་སྒྲུབ་སྔགས་དེ་དང་སྒྲུབ་སྔགས་ཅན། ནི། སུན་འབྱིན་ཟེར་ན། ཐལ་འགྱུར་རེག་བྱ་དང། སྒྲུབ་སྔགས་ཡང་དག་དང། ཐལ་འགྱུར་ཡང་དག། དེ་ནི་བཤམས་ཏེ་ནི་རྟ་ནག་བཅས་པ་སོགས་སྒྲུབ་སྔགས་རྟ་ནག་དང་ཐལ་འགྱུར་རྟ་ནག་བྱས་པའི་དེ་ད་སྒྲུབ་ངག་ཡང་དག་དང་ལྟར་སྣང། སུན་འབྱིན་ཡང་དག་དང་ལྟར་སྣང་གཉིས་པོ་དེ་ག་རེ་རེད་ཟེར་ན། རང་གིས་ཧ་གོ་ཚར་ནས་མི་ལ་ལབ་ཡས་ཡི་དེ་ཐབས་ཤེས་དེ་རེད་ཅེས་མི་ལ་ཁོ་གཞལ་བྱ་དེ་གཞན་གྱིས་ངེས་སུ་བཅུག་པ་དགོས་རེད་ཅེས་མི་ལ་མི་ལ་ད་སྒྲུབ་ངག་ཡང་དག་བཀོད་རྟགས་ཡང་དག་བཀོད་དེ་ནས་ཐལ་འགྱུར་ཡང་དག་བཀོད་ནས་ཁྱོད་རང་འདི་འདྲ་འདི་འདྲ་འདི་འདྲ་འདི་འདྲ་རེད་ཟེར་ར་བཏང་ཡོང་དུས་ད་སྒྲུབ་ངག་ཡང་དག་དང་ཐལ་འགྱུར་ཡང་དག་གི་སྒོ་ནས་བཤད་དགོས་བ་བཤད་པ་ཡིན་ད་གཞལ་བྱ། རང་གིས་ཧ་གོ་ཚར་ར་ཁོ་གཞན་ལ་ཧ་གོ་བཅུག་ཡས་ཡི་ལས་ཀ་རེད་ཡིན་ཙང། ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་ནང་ལ་ཨོ་འདུག་བྱས་ནས་དེ་ལ་ད་བཞི་བྱས་ནས་རྟོག་གེ་བྱས་ན་རྟོག་གེའི་ཚིག་དོན་བརྒྱད། བྱས་ཙང་རྟོག་གེའི་ཚིག་དོན་བརྒྱད་པོ་ཏི། རྟོག་པའི་དྲ་བ་རྣམ་བསལ་བཞི་པོ་དེ་གིས་བསྟན་ཤག་བྱས་ཙང་ལུས་རྣམ་བཞག་རེད་ཤག་ཟེར་གྱི་ཡ། ཅེས་གསུངས་པ་ལྟར་གཞལ་བྱ་རང་གིས་ངེས་པའི་ཐབས་དང་ངེས་ནས་གཞན་རྗེས་སུ། ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་ཟེར་ན་གཞན་འགའ་ཞིག་ནང་ལ་རང་གིས་ངེས་ནས་གཞན་ངེས་སུ་བཅུག་པའི་ཐབས་གང་བྱས་ན་གཅིག་པ་ནས་གཉིས་སུ་བསྡུས་པས་སྔ་མ་ལེའུ་དང་པོ་གསུམ་དང་བྱས་སྔ་མ་ལེའུ་དང་པོ་གསུམ་དེ་རེད། རྗེས་དཔག་ཡང་དག་དང་ལྟར་སྣང་མངོན་སུམ་ཡང་དག་དང་ལྟར་སྣང་གསུངས་པ་དེ་སྔ་མ་ལེའུ་དང་པོ་གསུམ་དང་བྱས་པ་རེད། སྔ་མ་ལེའུ་དང་པོ་གསུམ་དང་བྱས་སྔ་མ་ག་རེ། དེ་ལྟ་དེ་ནི། ཡ་གས་འདུག་བ་ག་རེ་ཟེར་མངོན་སུམ་དང་ནི་རྗེས་སུ་དཔག་ལྟར་སྣང་བཅས་པ་བདག་རིག་ཕྱིར་སྒྲུབ་ངག་དང་ནི་སུན་འབྱིན་དང་ལྟར་སྣང་བཅས་པ་གཞན་རྟོགས་ཕྱིར་བྱས་ལ། བྱས་ཙང་གཞལ་བྱ་རང་གིས་ངེས་པའི་ཐབས་དང་ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་གཉིས་སུ་བསྡུས་པས་གཞལ་བྱ་རང་གིས་སྔ་མ་བསལ་ཏེ་གཉིས་ཕྱེ་དེ་བརྒྱད་པོ་དེ་གཟུགས་གཉིས་ལ་བརྟགས།

ག་ལ་ཡ་ག་ལ་ཉེ་རེད་ལེའུ་གཉིས་པའི་ག་རེ་ཟེར་ན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་དེ་ཚད་མའི་སྐྱེས་བུ་རེད་ཟེར་སྒྲུབ་དགོས་ཡ་རེད་གཙོ་བོ་དེ་ག་རེ་ཡོང་བ་རེད་ཟེར་ན་ཚད་མ་ཀུན་བཏུས་ཀྱི་མཆོད་བརྗོད་བྱེད་བར་བ་ཡ་གས་འདུག་བ་ག་རེ་ཟང། ང་ཚོས་ཡ་གས་བཅུ་གོ་གོ་ཡ་རེད་བ་སྟ་རེ་གོ་བདེ་བ་ཅིག་ཡོང་བ་ཡོད་ད་དེ་ཡ་རེད་ག་རེ་ཟང་ཚད་མར་གྱུར་པ་འགྲོ་ལ་ཕན་བཞེད་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་ནས་ཟེར་གྱི་ཨོ་དེ་ཚད་མ་ཀུན་བཏུས་ཀྱི་མཆོད་བརྗོད་ཀྱི་དོན་དག་ཚིག་བཞི་ཡ་རེད་ཁོའི་དོན་དག་དེ་རྒྱས་ཤིང་རྒྱས་པ་ཞིག་སྟེ་ལེའུ་གཉིས་པ་དེ་ཡོངས་རྫོགས་ཆགས་འགྲོ་བ་རེད

སྤྱིར་བཏང་གཙོ་ཆེ་བ་ལེའུ་གཉིས་པའི་ལས་ཀ་ལས་ཡག་པོ་གཙོ་ཆེ་ཤོས་ཁོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་དེ་ཚད་མའི་སྐྱེས་བུ་རེད་སྐྱེ་བ་སྔ་མ་ཡོད་རེད་ཕྱི་མ་ཡོད་རེད་གཙོ་དེ་བཤད་པར་ཏིག་སྐུལ་བཞག་ལ་མངོན་སུམ་སྒྲུབ་དགོས་རེད་ཡིན་ཙང་ལེའུ་གསུམ་པའི་ནང་ལ་ཁོ་བསྡུས་བཞག་ན་འགྲིག་གི་རེད་ལེའུ་གསུམ་པའི་ཁོངས་གཏོགས་ལ་བཞག་བཞག་ན་འགྲིག་གི་རེད་མངོན་སུམ་བསྟན་མཁན་གྱི་ལེའུ་རེད་དེ་མངོན་སུམ་བསྟན་མཁན་གྱི་ལེའུ་རེད་དེ་བྱས་ཙང་སྔ་མ་ལེའུ་དང་པོ་གསུམ་གྱིས་ཟེར་དགོས་དོན་དག་དེར་ཐུག་པ་རེད་བ།

སྟོན་ཅིང་དེ་དག་རིམ་པ་བཞིན་དུ་རྐང་པ་དང་པོ་གཉིས་དང་ཕྱེད་དང་གཉིས་ཀྱིས་སོ། དེ་དག་དེ་དག། དེ་ནས་དེ་དག་རིམ་པ་བཞིན་དུ་བྱས། གཞལ་བྱ་རང་གིས་ངེས་པའི་ཐབས་དེ་རྐང་པ་དང་པོ་གཉིས་ཀྱིས་བསྟན་བཞག་བྱས་པ། ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་བཞི་པོ་དེ། རྐང་པ་ཕྱི་མ་གཅིག་དང་ཕྱེད་ཀས་བསྟན་བཞག་བྱས་དང་དེ་རེད་རྟོག་པའི་དྲ་བ་རྣམ་བསལ་ཅིང་ཟབ་ཅིང་རྒྱ་ཆེའི་སྐུ་མངའ་བ་ཞེས་པ་དེས། འོ་རྗེས་དཔག་ཡང་དག་དང་ལྟར་སྣང་མངོན་སུམ་ཡང་དག་དང་ལྟར་སྣང་བྱས་ཏེ་བཞི་པོ་དེ་བསྟན་བཞག་བྱས་པ། ཀུན་ཏུ་བཟང་པོའི་འོད་ཟེར་དག་ཀུན་ནས་འཕྲོ་ཞེས་པ་དེས། སུན་འབྱིན་ཡང་དག་དང་ལྟར་སྣང་དང་སྒྲུབ་ངག་ཡང་དག་དང་ལྟར་སྣང་བྱས་བཞི་པོ་དེ་བསྟན་བཞག་བྱས་དང། དེའི་ཚིག་བཞི་པོ་དེ་གིས་ཨ་ནི་རྟོག་གེའི་ཚིག་དོན་བརྒྱད་དུ་བསྡུས་ཞེས་བསྟན་པ་ཡིན་ལ་ལུས་མདོར་བསྟན་གྱི་གཞུང་ཡིན་ཟེར་འོ་དེ་ལབ་བསྡད་ཡ་རེད་བ། གང་ཟག་གི་བདག་མེད་རྟོགས་པའི་ཤེས་རབ་དང་དེའི་འབྲས་བུ་སྤངས་པ་དང་བཅས་པ་ལེའུ་གཉིས་པ་ནས་བསྟན་པ་ཡིན། ཆོས་ཀྱི་བདག་མེད་རྟོགས་པའི་ཤེས་རབ་དང་འབྲས་བུ་དང་བཅས་པ་དང་གང་ཟག་བདག་མེད་རྟོགས་པའི་ཤེས་རབ་དང་དེའི་འབྲས་བུ་སྤངས་པ་དང་བཅས་པ། ཟེར་དུས་ག་རེ་ཟེར་གང་ཟག་གི་བདག་མེད་རྟོགས་པའི་ལམ་ཁོ་བྱས། འོ་གང་ཟག་གི་བདག་འཛིན་སྤངས་པའི་འགོག་བདེན་བྱས་པ་རེད་བ། ཁོ་ཁོའི་འབྲས་བུ་ཟེར་ཁོ་ག་རེ་བྱས་པ་རེད།